ད་གི་རྟེན་འབྱུང་ལ་དངོས་གནས་དྲང་ནས་ཡིད་ཆེས་ཡོད་ན་ད་ལྟ་དེ་ཡིད་ཆེས་ལྟར་དུ་སྒྲུབ་ཀྱི་རེད་ར་རྟེན་འབྱུང་དང་འགལ་བ་འབའ་ཞིག་སྒྲུབ་ན་ཡིད་ཆེས་མེད་པའི་རྟགས་རེད་དཔེར་ན། མྱི་ཟིག་གི་རྩིབ་གཉིས་ད་བཟང་བ་ཟིག་གི་ན་ཤིའི་གི་ད་ཧ་ལི་པ་གི་གི་སོ་ཡིན་ཟིག་གི་ན་ཁྲོ་ཆི་ཁུག་མ་ཟིག་ནང་བཙུ

ལས་རྒྱུ་འབྲས་ལ་དངོས་གནས་དྲང་ནས་ཡིད་ཆེས་མཁན་ཡིན་ན་ད་ནས་བཟུང་སྟེ་སོ་སོའི་ལུས་ངག་ཡིད་གསུམ་གྱི་བྱ་བ་དེ་གཞན་ལ་ཕན་མ་ཐོགས་རུང་གནོད་པའི་ལས་ཟིག་མ་སོང་བ་མི་གནོད་པའི་ཆ་རྐྱེན་གྱི་ཐོག་ནས་སོ་སོའི་ཚུལ་མཐུན་ལུགས་མཐུན་གྱི་ལས་ཀ་ཟིག་འཇུག་རྒྱུ་དེ་ཤིན་ཏུ་གལ་ཆེན་པོ་རེད་དེ་ད་ལྟ་གི་ཆེས་གང་ནུས་བྱེད་རྒྱུ་དག་གནད་འགག་གཙོ་བོ་དེ་ཡིན་དེ་ནི།

གཅིག་ནི་བསམ་བློ་དང་འདུ་ཤེས་དང་ཉག་གཞི་གི་ཐོག་ནས། ད་ལྟའི་མིག་གི་ཆགས་ཁྲིམས་ཚོ་ཤོར་གི་ཡོད་རེད་དེ་ཕྱིའི་སྐྱེ་འགག་གི་ཆ་དེ་རིགས་སྐོར་འགོ་ནི་རེད་ཟེར་ན། ད་ལ་ངུ་དེ་ཡང་མི་རིགས་ཀྱི་ཆགས་སྟངས་ལྷོང་འགོ་ནི་མི་འགོ་དངོས་གནས་དྲང་ནས་བཤད་སོང་ན་རྒྱ་གི་ནང་ང་ཡིན་ན་གང་ཟག་སྒེར་རེད་དེ་སོང་ན་མྱི་དགའ་ཡག་པ། འགྲོ་བ་མིའི་ཕན་ཐོགས་མཁན་དེ་ཏན་ཏན་ཡོད་ནི་རེད། རེད་དེ་མི་རིགས་དེའི་སྤྱིའི་ཆ་ནས་ཅིག་ཡིད་རྟོན་མེད་ནས་ཆ་དེ་དངོས་གནས་དྲང་ནས་མྱོང་ཚོར་གི་སྟེང་ནས་གྲུབ་འདུག་ང་ནི་ཤུགས་ཆེན་པོ་རེད་ད་ཁོ་ཚོའང་ཁས་ལེན་གི་རེད། ད་ག་གི་ཆ་དེ་གཞན་གང་ཡང་འཇོག་མི་ཉན་གི་ཟེར་ན།

དེ་བཞིན་དུ་གི་ཆིག་གྲྭ་བ་འདི་ཟིན་ན་རྒྱ་གར་གི་སངྒྷ་ཟིན་རེད་དགེ་འདུན་པ་གི་ཆིག་གིས་དགེ་འདུན་པ་རབ་ཏུ་བྱུང་བ་དང་དགེ་བ་ལ་འདུན་པའི་སེམས་ཅན་ཟིན་ནི་གི་དགེ་འདུན་པ་ཡང་ན་ད་རབ་ཏུ་བྱུང་བའམ་ད་ཁྱིམ་པ་ལས་ཁྱད་དུ་འཕགས་པ་ཟིན་རེད་ཟིན་ནི་མི་འདྲ་གང་ལྟར་བོད་ཡིག་གི་ཐོག་ནས་གོ་རྒྱུ་ཡོད་ནི་ཟིག་ལོ་ཙཱ་བ་རྣམས་ཀྱིས་བསྒྱུར་ནི་རེད་རྒྱ་གར་རྒྱ་ནག་གི་སིན་རིན་ཟེར་རྒྱུ་དང་རིན་མྱི་གི་དོན་དག་ར་དེ་སིན་ཟེར་རྒྱུ་སིན་ག་གི་སིན་དེ་གི་ཡང་རྒྱ་གར་གི་སྐད་རེད་ཟེར་བ་དང།

རྒྱ་ནག་གི་ཡི་གེའི་སྟེང་དུ་ཡོད་པའི་སངས་རྒྱས་ཀྱི་ཆོས་ཀྱི་གསུང་རབ་འདི་དག་སྒྲ་བསྒྱུར་ཞིག་བྱས་ནས་དོན་སྟོན་པ་ལ་ནུས་པ་ཆུང་དུས་དེའི་རྒྱུ་མཚན་གྱི་ཐོག་ནུས་པ་ཆེན་པོ་ཟིག་མེད་ཀྱི་ཟིན། ཐེག་ཆེན་སངས་རྒྱས་ཀྱི་ཆོས་སྤྱི་དང་དེའི་ནང་གི་ཐེག་ཆེན་གྱི་ཆོས་དག་རྒྱ་གར་ནས་ལེགས་སྦྱར་གྱི་ཐོག་ཡོད་ནི་རེད་ཐེག་ཆེན་དག་ཕལ་ཆེར་ལེགས་སྦྱར་གྱི་ཐོག་རེད། དེ་རིང་གསུང་དུས་དུ་ད་རུང་སཱ་ད་རྒྱ་གི་ཡི་གེ་དང་བོད་གི་ཡི་གེ་དེའི་ཤུགས་རྐྱེན་གྱི་ཐོག་ནས་གསུང་ནི་རེད་རྒྱ་གི་ཡི་གེ་ནི་དེ་མོའི་ནུས་པ་མེད་ཀྱི་ཟིན་ལེགས་སྦྱར་ཁོ་རང་ནི་ད་ལྟ་ཉམས་འདུག་གི་ཟིན། ད་བོད་གི་ཡི་གེའི་ཐོག་ན་ཡོད་ནི་གི་སངས་རྒྱས་ཀྱི་གསུང་རབ་འདི་དག་འཛམ་གླིང་འདིའི་ཐོག་ན་སངས་རྒྱས་ཀྱི་གསུང་རབ་མིང་དང་ཚིག་ཐམས་ཅད་དོན་སྟོན་ཐུབ་ནི་ལྕགས་ཐག་ཟ་ལྷག་འདུག་ནི་བོད་ཡིག་ཐོག་ནས་གསུང་རབ་འདི་རེད། དེ་རིང་སོང་ཚེ་གི་སངས་རྒྱས་ཀྱི་ཆོས་ལུགས་ཟེར་གི་འདུག་བརྗོད་དུ་མི་རིགས་དང་རྒྱལ་མཚམས་ཁུར་འོས་ཡོད་མེད་ནི་འཛམ་གླིང་གི་ཐོག་ཁྱབ་འདུག་ནི་རིག་གནས་རེད། དེའི་ཆ་ནས་ཡིན་ན་བོད་གི་སྐད་ཡིག་འདིར་རྒྱུད་འཛིན་ཡེད་རྒྱུ་གི་སངས་རྒྱས་ཀྱི་བསྟན་པ་རྣམ་པར་དག་པའང་ཉིད་སྐྱེས་དེ་སངས་རྒྱས་ཀྱི་བསྟན་པའི་གཞི་འཛིན་བྱེད་ཀྱི་གཙོ་བོ་རེད་ཟེར་ན་ད་ཆོས་ལུགས་པ་རྣམས་ཀྱིས་འདང་རྒྱག་ས་ཟིན་ནོ།